དེ་རིང་གི་གསར་འགྱུར་ཁག་དང། དེ་ནས་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་སྐུ་ཞབས་པདྨ་ཚེ་བརྟན་གྱི་ཤུལ་བཞག་གློག་བརྙན་གསར་བ་གངས་གཟིག་ཝེ་ནི་སི་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་བརྒྱད་ཅུ་ཐམ་པར་གཟིགས་འབུལ་གནང་ཡོད་པའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང། མཐར་ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས། དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་ཀྱིས། བཙན་བྱོལ་བོད་མི་རྣམས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་འཚོགས་བཞིན་པའི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུ་ཐམ་པ་སྟེ G ཉི་ཤུ་ཞེས་པའི་ལྷན་ཚོགས་སུ་བོད་ས་ཡོངས་རྫོགས་རྒྱ་ནག་གིས་བཙན་བཟུང་བྱས་པ་མ་ཟད་ད་དུང་རྒྱ་ནག་དང་བོད་གཉིས་གནའ་སྔ་མོ་ནས་རྒྱལ་ཁབ་གཅིག་ཡིན་ལུགས་འཁྱོག་བརྗོད་བྱེད་བཞིན་ཡོད་པར་སོང་ལྷན་ཚོགས་ཀྱིས་ངེས་བར་དུ་བོད་ཀྱི་གནད་དོན་གླེང་སློང་བྱེད་དགོས་པའི་དགོས་འདུན་བཏོན་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། དེ་ཡང Reuters གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་ཨ་མེ་རི་ཀའི་སྲིད་འཛིན་ཇོ་སྦ་ཏན་མཆོག་དང་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་མཆོག་གིས་གཙོས་རྒྱལ་ཁབ་ཀྱི་དབུ་ཁྲིད་རྣམས་ལྷན་ཚོགས་དེའི་ནང་ལྷན་ཞུགས་གནང་ཕྱིར་རྒྱལ་ས་ལྡི་ལི་ནང་ཕེབས་འབྱོར་བྱུང་ཡོད་པ་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གི་ཚབ་ལ་རྒྱ་ནག་གི་སྲིད་བློན་ལི་ཆང་ཕེབས་ཡོད་པ་རེད། བཙན་བྱོལ་བོད་མི་རྣམས་ཀྱིས་ཚོགས་ཆེན་དེའི་ཐོག་བོད་ཀྱི་གནད་དོན་གླེང་དགོས་པའི་དགོས་འདུན་བཏོན་ནས་ཕྱི་ཚེས་བརྒྱད་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་དམ་དྲག་ཆེན་པོ་ཡོད་མེད་ལ་མ་ལྟོས་པར་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ལམ་ཆེན་ཐོག་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་ཡོད་པ་རེད། སྐབས་དེར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་གསུངས་དོན། ད་དེ་རིང་འདི་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཀྱི་ཚོགས་འདུ་དངོས་སུ་ད་དེ་རིང་ནས་བྱས་ནས་འགོ་བཙུགས་ཡོང་གི་ཡོད་རེད། དེ་ཡིན་དུས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ད་རིང་ང་ཚོའི་གྱི་སྐད་འབོད་ཀྱི་ལས་རིམ་འདིའི་ནང་ལ་གཙོ་བོ་དེ་བོད་ནང་ལོགས་ལ་དངོས་ཡོད་གནས་སྟངས་ཀྱི་ཐོག་ནས་ཀྱི་ག་ཚོད་ཅིག་ཛ་དྲག་ཆགས་ཡོད་མེད་ལྷག་དོན་དུ་ཡང་ད་རིང་གི་ཚོགས་འདུ་འདིའི་ནང་ལོགས་ལ་དགྲ་བོ་རྒྱ་དམར་གཞུང་མཉམ་ཞུགས་བྱེད་ཀྱི་ཡོད་དུས་ཙམ་པ་ལ་དགྲ་བོ་རྒྱ་དམར་གཞུང་གྱི་འགོ་དཔོན་སུ་འདྲ་ཅིག་རང་དབང་ལུང་པ་ག་འདྲ་ཅིག་ན་སླེབས་པ་ཡིན་པ་ན་ང་ཚོ་བོད་ནང་ལོགས་ལ་བཞུགས་པའི་གི་བོད་མི་ཚོའི་གྱི་མགྲིན་ཚབ་པ་བྱས་བྱས་ནས། བོད་དོན་དྲིལ་བསྒྲགས་བྱེད་ཡས་དེ་དང་འབྲེལ་བའི་གི་དགྲ་བོ་རྒྱ་དམར་གཞུང་ལ་རྒོལ་ལན་བྱེད་ཡས་དེ་ང་ཚོའི་ལས་འགན་ཆགས་ཀྱི་ཡོད་རེད་དེ་ཚོ་དེ་ལས་འགན་ཁྱེར་བསམ་གྱི་ཐོག་ནས་ཀྱེ་ད་རེས་ང་ཚོ་དེ་སྐད་འབོད་ལས་འགུལ་འདི་གོ་སྒྲིག་ཞུས་བསྡད་པ་ཆགས་ཀྱི་ཡོད། ཡང་ཁོང་གིས་ད་རེས་དགོས་འདུན་དོན་ཚན་གསུམ་ཅན་ཞིག་བཏོན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་ལ། དེ་བཞིན་དུ་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་སོགས་ཀྱིས་ཀྱང་ཉིན་དེར་ངོ་རྒོལ་ངམ་སྟོན་གནང་ཡོད་པ་དང་གོང་བཤད་ཚོགས་ཆེན་དེ་བཞིན་གཟའ་སྤེན་པའི་ཉིན་འགོ་བཙུགས་ནས་སང་ཉིན་གཟའ་ཉི་མའི་ཉིན་ཏེ་ཚེས་བཅུ་བར་ཉིན་གྲངས་གཉིས་རིང་འཚོགས་གནང་གི་ཡོད་པ་རེད་ལ། རྒྱ་གར་གྱིས་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་ཐོག་བོད་ཀྱི་གནད་དོན་ནི་གལ་ཆེ་ཞིག་ལ་ངོས་འཛིན་གནང་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་གི། ཕྱི་ཟླ་དགུ་བའི་ཚེས་དགུ་དང་བཅུ་བར་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ཇི་ཉི་ཤུའམ་འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་ཚོ་གདན་གཅིག་ཏུ་འཛོམས་ནས་ཉིན་གཉིས་རིང་གི་ལྷན་ཚོགས་དེ་འཚོག་བཞིན་པ་ལྟར། ཐེངས་འདིའི་ལྷན་ཚོགས་ཀྱི་བརྗོད་བྱ་གཙོ་བོ་ནི་འཛམ་གླིང་གཅིག་ཁྱིམ་ཚང་གཅིག་མ་འོངས་མདུན་ལམ་གཅིག་ཞེས་པ་དེ་ཡིན་འདུག། ཚོགས་ཆེན་དབུ་འབྱེད་མཛད་སྒོའི་ཐོག་རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དྷི་མཆོག་གིས་གསུང་བཤད་གནང་བའི་ནང། G-20 ke President ke taur par། ཏོག་དབྱིབས་ནད་དུག་དང་ཡུག་རེན་དམག་འཁྲུག་སོགས་ཀྱིས་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་ཆེན་པོ་ཐེབས་ཏེ། རྒྱལ་ཁབ་ཕན་ཚུན་དབར་གྱི་ཡིད་ཆེས་དང་འབྲེལ་བ་སོགས་ཇེ་སྡུག་ཏུ་སོང་བའི་དུས་སྐབས་འདིར་ཚང་མ་མཉམ་རུབ་ཀྱིས་ནུས་ཤུགས་གོང་འཕེལ་དང་བདེ་འཇགས་སྲུང་སྐྱོབ། དྲག་སྤྱོད་རིང་ལུགས་ལ་ཕར་རྒོལ། དེ་བཞིན་འཕྲོད་བསྟེན་ཡར་རྒྱས་སོགས་ཀྱི་ཐོག་ཤུགས་སྣོན་རྒྱག་དགོས་པ་འབོད་སྐུལ་གནང་ཡོད་པ་རེད། ཐེངས་འདིའི་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་ཐོག་ཡོངས་གྲགས་ཀྱི་གནས་ཚུལ་ཞིག་ནི་རྒྱལ་ཁབ་ལྔ་བཅུ་ང་ལྔ་ལས་གྲུབ་པའི་ཨ་ཧྥེ་རི་ཀ་གི་མཐུན་ཚོགས་དེ་ཇི་ཉི་ཤུ་གི་ལྷན་ཚོགས་ཀྱི་ཁོངས་སུ་ཆུད་ཡོད་པ་སྲིད་བློན་མོ་དྷི་གིས་ཡོངས་ཁྱབ་གསལ་སྒྲོག་གནང་ཡོད་པ་རེད། ཐེངས་འདིའི་ཚོགས་ཆེན་ཐོག་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་སྐུ་ཚབ་རྣམ་པ་ཚུད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ། འཛམ་གླིང་དངུལ་ཁང་ལྷན་ཚོགས་ཀྱི་ཚོགས་གཙོ། འཛམ་གླིང་ཚོང་འབྲེལ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དེ་བཞིན་ཨ་ཧྥེ་རི་ཀ་མཐུན་ཚོགས་ཀྱི་ཚོགས་གཙོ་སོགས་གོ་ལ་ཁྱོན་ཡོངས་ཀྱི་སྣེ་བོའི་མི་སྣ་ཚོ་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ལྷན་འཛོམས་ཐུབ་པ་དེ་ནི་རྒྱ་གར་གསར་བའི་མདུན་སྐྱོད་ཀྱི་ལམ་བུ་འཛམ་གླིང་ཡོངས་ལ་མངོན་ཐུབ་པར་བྱུང་ཡོད་པར་ངོས་འཛིན་གནང་ཡོད་པ་རེད།

རྒྱ་གར་གྱིས་བོད་དོན་ཐོག་འཛིན་པའི་ལངས་ཕྱོགས་ཧ་ལམ་གསལ་བོ་བཟོས་ཡོད་པ་མ་ཟད་རྒྱ་ནག་གི་ས་ཁུལ་བདག་དབང་ཐད་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད། ད་རེས་ལྡི་ལིར་སྐོང་ཚོགས་གནང་བའི་ཚོགས་ཆེན་ཐོག་བོད་དོན་སྐོར་དམིགས་བསལ་འབུར་ཐོན་བྱས་མེད་ཀྱང་ཨ་རུ་ན་ཅལ་དང་ས་མཚམས་སྐོར་གླེང་བའི་སྐབས་རྒྱ་གར་གྱིས་བོད་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་མུས་ཡིན། ལྷག་དོན་དུ་དེ་རིང་རྒྱ་ནག་གི་ཉམས་ཞིབ་ཁང་གིས་ཚོགས་ཆེན་དང་འབྲེལ་བའི་གནས་ཚུལ་སྤེལ་བའི་ནང་དུ་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ད་རེས་ཚོགས་ཆེན་ཐོག་མ་བཅར་བའི་རྒྱུ་མཚན་གཅིག་ནི་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་དུ་ཇི་ཉི་ཤུའི་ཚོགས་འདུ་སྐོང་ཚོགས་གནང་བའི་རྐྱེན་གྱིས་ཡིན་པ་བརྗོད་ཡོད་གི། མདོར་ན། བོད་ནི་རྒྱ་གར་དང་རྒྱ་ནག་གཉིས་ཀྱི་ཕྱི་འབྲེལ་ལ་ཧ་ཅང་གི་གལ་ཆེ་ཆགས་ཡོད་ཅེས་འགྲེལ་བརྗོད་གནང་ཡོད་གི། ཡང་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་རྒྱལ་སྤྱིའི་འབྲེལ་ལམ་ཉམས་ཞིབ་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་རྒྱ་ནག་གི་གཙོ་འཛིན་བཅར་མིན་ལ་མ་ལྟོས་པར་རྒྱ་གར་གྱིས་ད་རེས་འདི་ལྟ་བུའི་ཚོགས་ཆེན་ཞིག་སྐོང་ཚོགས་གནང་བ་དེ་ནི་རྒྱལ་ཁབ་རང་ཉིད་ཀྱི་གཟི་བརྗིད་ཡིན་པ་མ་ཟད་སྲིད་བློན་མོ་དྷི་གིས་སྣེ་ཁྲིད་པའི་འོག་རྒྱ་གར་དང་རྒྱ་ནག་གི་འབྲེལ་ལམ་ཚུད་པའི་རྒྱ་གར་གྱི་ཕྱི་སྲིད་ལ་ད་སྐབས་འགྱུར་བ་ཆེན་པོ་འགྲོ་བཞིན་པའི་དུས་སྐབས་འདིར་བོད་མིའི་ངོས་ནས་གོ་སྐབས་དམ་འཛིན་གནང་རྒྱུ་གལ་ཆེན་པོ་ཡིན་ཅེས་འགྲེལ་བརྗོད་གནང་ཡོད་གི། བོད་དོན་སྒང་ལ་བསྐྱར་ཞིབ་ཅིག་བཏང་བ་འདུག་ཨ་ནི་རྒྱ་གཅིག་གི་སྲིད་ཇུས་སྒང་ལ་བསྐྱར་ཞིབ་ཅིག་བཏང་བ་འདུག་འདི་གའི་ལ་དུ་ཟ་མ་འདི་དེའི་སྐད་ཤུགས་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་འདུག་ད་ད་ལྟ་གི་གནས་ཚུལ་ག་ན་ད་དུང་ཤུགས་ཆེ་རུ་འགྲོ་གི་འདུག་ག་ལགས་ད་དེ་འདྲའི་རྗེས་གོ་སྐབས་ཅིག་འདུག་ཟ་མ་བསྟན་པའི་རྒྱ་གར་གཞུང་ཡིན་ནས་རེད་རྒྱ་གར་དམངས་ཡིན་ནས་རེད་དོ་སྣང་དེ་གང་ཅིའི་ཐོག་ལ་བོད་ལ་ཤུགས་ཆེ་འགྲོ་གི་འདུག་ལ་རང་བཞིན་གྱི་འདི་ཡང་བོད་ང་ཚོ་ལ་གོ་སྐབས་ཅིག་རེད་བསམ་གི་འདུག། ཡང་དེ་དང་ཕྱོགས་མཚུངས་ད་ལྟའི་ཚོགས་ཆེན་དེ་མ་འཚོགས་གོང་དུ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་གཙོས་པའི་ཨོ་གླིང་བོད་དོན་ལས་འགུལ་ཁང་དང་རྒྱ་གར་རྒྱལ་ཡོངས་བོད་དོན་རྒྱབ་སྐྱོར་ཚོགས་པ་སོགས་ཀྱི་བོད་དོན་རྒྱབ་སྐྱོར་བ་ཚོས་ཇི་ཉི་ཤུ་ཚོགས་ཆེན་ཐོག་བོད་དོན་གླེང་དགོས་པའི་ཞུ་སྐུལ་གནང་ཡོད་པ་རེད། གཞན་ཡང་ཐེངས་འདིའི་སྟོབས་ཆེན་རྒྱལ་ཁབ་ཉི་ཤུ་ཡི་ཚོགས་ཆེན་དང་བསྟུན་ནས་རྒྱ་གར་གྱི་སྲིད་བློན་མོ་དྷི་ཡིས་རྒྱ་ནག་དང་ར་ཤི་ཡ་ཕུད་ཨ་རི་ཚུད་པའི་རྒྱལ་ཁབ་བཅོ་ལྔ་ལྷག་གི་སྲིད་བློན་དང་སྲིད་འཛིན་ལྷན་དུ་ཕྱོགས་གཉིས་ཀྱི་དཔལ་འབྱོར་དང་དམག་དོན་ཚོང་འབྲེལ་སོགས་ཀྱི་ཐད་ལ་བཀའ་བསྡུར་གནང་གི་ཡོད་པ་རེད། གསན་པ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་སྐུ་ཞབས་པདྨ་ཚེ་བརྟན་གྱི་ཤུལ་བཞག་གློག་བརྙན་གསར་བ་གངས་གཟིག་ཝེ་ནི་སི་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་བརྒྱད་ཅུ་པར་གཟིགས་འབུལ་གནང་ཡོད་པ་དང། ཁོང་གི་བུ་འཇིགས་མེད་འཕྲིན་ལས་ཀྱིས་གློག་བརྙན་དུས་སྟོན་སྟེང་ངོ་སྤྲོད་དང་ཆབས་ཅིག་ཏུ་ཁོང་གི་ཨ་ཕ་གི་གློག་བརྙན་ལ་གདེང་འཇོག་བྱས་ཡོད་པའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་ལ་གསན་རོགས་གནང། དེ་ཡང་ཟླ་དགུ་བའི་ཚེས་དྲུག་ཉིན་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་སྐུ་ཞབས་པདྨ་ཚེ་བརྟན་གྱི་ཤུལ་བཞག་བོད་སྐད་གློག་བརྙན་དགུ་བ་གངས་གཟིག་ཡོ་རོབ་ཨི་ཊ་ལི་རྒྱལ་ཁབ་ཀྱི་སྐད་གྲགས་ཆེ་བའི་ཝེ་ནི་སི་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་བརྒྱད་ཅུ་པར་གཟིགས་འབུལ་གནང་ཡོད་པ་དང། པདྨ་ཚེ་བརྟན་གྱི་བུ་གློག་བརྙན་གངས་གཟིག་གི་འཛིན་སྐྱོང་འཁྲབ་ཁྲིད་པ་འཇིགས་མེད་འཕྲིན་ལས་དང་གློག་བརྙན་འཁྲབ་སྟོན་པ་གཙོ་བོ་སྦྱིན་པ་དང་རྒྱ་རིགས་ཞུང་ཞིན་ཆི་ཚེ་བརྟན་བཀྲ་ཤིས་སོགས་གཟིགས་འབུལ་བྱེད་སའི་ལི་ཌོ་གློག་བརྙན་ཁང་དུ་ཡོང་ནས་འཛམ་གླིང་གང་སའི་ལྟད་མོ་བ་སྟོང་ཕྲག་གཅིག་ལྷག་ལ་མཇལ་མོལ་གནང་ཡོད་པ་དང་གློག་བརྙན་མཇུག་རྫོགས་རྗེས་ལྟད་མོ་བ་ཚོས་དུས་ཡུན་རིང་པོར་ཐལ་མོ་བརྡབས་ནས་དགའ་བསུ་བྱས་འདུག་གངས་གཟིག་ནི་པད་མ་ཚེ་བརྟན་གྱི་གློག་བརྙན་ཐར་ལོ་དང་ལག་དམར་དབུགས་ལྒང་གི་རྗེས་སུ་ཝེ་ནི་སི་གློག་བརྙན་དུས་སྟོན་དུ་ཚུད་པའི་གློག་བརྙན་བཞི་བ་དེ་ཡིན། གློག་བརྙན་འདི་བཞིན་ལོ་གསུམ་གྱི་རིང་བཟོ་སྒྲིག་གནང་བ་དང་གློག་བརྙན་དེ་བརྒྱུད་ནས་པད་མ་ཚེ་བརྟན་ལགས་ཀྱིས་མི་དང་སྤྱི་ཚོགས་རིག་གནས་དང་དད་འདུན་སོགས་གཏིང་ཟབ་ས་ནས་བསམ་བློ་བཏང་ཡོད་པ་རེད། གངས་གཟིག་གློག་བརྙན་ཐོག་དང་པོར་གཟིགས་འབུལ་གྱི་མཛད་སྒོའི་སྐབས་འཇིགས་མེད་འཕྲིན་ལས་ཀྱིས་ཁོང་གི་ཨ་ཕ་པད་མ་ཚེ་བརྟན་གྱི་གློག་བརྙན་ཐད་ཀྱི་ལྟ་ཚུལ་ཁ་ཤས་ཤིག་ཞུས་ཡོད་པ་དང། ངའི་ཨ་ཕའི་བོད་སྐད་གློག་བརྙན་ཐོག་མ་ལྷིང་འཇགས་ཀྱི་མ་ཎི་རྡོ་འབུམ་ནས་གངས་གཟིག་བར་གློག་བརྙན་ཚང་མས་བོད་མིའི་འཚོ་བ་དང་རིག་གནས་གླེང་ཡོད་པ་དང་ལྷག་པར་དུ་དེང་རབས་དཔལ་ཡོན་གྱིས་བོད་མིའི་འཚོ་བ་དང་རིག་གནས་བསམ་བློ་གཏོང་ཕྱོགས་བཅས་ལ་ཐེབས་པའི་འགྱུར་ལྡོག་དང་སིམ་འཛུལ་མཉམ་བསྲེས་བཅས་པ་སྒྱུ་རྩལ་གྱི་ལམ་ནས་སྟོན་ཐབས་གནང་ནས་ཨ་ཕ་ལགས་ཀྱིས་ཁོང་གི་གློག་བརྙན་ལ་ལྟ་མཁན་ཚང་མར་ཐག་ཉེ་ས་ནས་བོད་ཀྱི་སྤྱི་ཚོགས་ངོ་མ་ཞིག་བསྟན་ཡོད་དེ་ནི་གལ་ཆེ་ས་དེ་ཡིན་ལ tsāngmir tā kā 再将他看到的现 代文明对于可能藏人生活的一些改变和渗入融合在一起， 然后才将他看到的藏地能够近距离的传递给每一个看到他片子的人。 所以我觉得这是他的电影最重要的部分， 也是对于现在做藏族电影的人来说最需要传承的部分。 ངའི་ཚོར་བའི་ནང་ཨ་ཕ་ལགས་ནི་ལྷིང་འཇགས་ཀྱི་ལྟ་ཞིབ་པ་ཞིག་རེད་ལ། 其实在我的理解中我父亲就是一个冷峻的观察者། ད་རེས་ཀྱི་གློག་བརྙན་གངས་གཟིག་ནི་འདིའི་སྔོན་གྱི་གློག་བརྙན་དག་དང་བསྡུར་ན་གནས་རིམ་གསར་བ་ཞིག་ལ་སླེབས་ཡོད། དཔེར་ན་གྲང་ཤུར་ཤུར་གྱི་ཚད་གཞི་ཅན་གྱི་ཁོར་ཡུག་ཁྲོད་བྱམས་དང་སྙིང་རྗེ་ཡིས་ཁེངས་པའི་རེ་བ་ཞིག་ཚོར་ཐུབ་པ་དང། ཁྱི་རྒན་གྱི་མཇུག་འབྲས་དང་གངས་གཟིག་གི་མཇུག་འབྲས་གཉིས་རྦད་དེ་མ་འདྲ་བ་གཉིས་རེད། དེ་ལས།

བོད་སྐད་གློག་བརྙན་གངས་གཟིག་ནང་སྟོང་ལ་ཉེ་བའི་གངས་གཟིག་གམ་ཡང་ན་གསའ་ཞིག་གིས་ཞག་གཅིག་ལ་ལུག་དགུ་བསད་པ་རྒྱབ་ལྗོངས་བྱས་ཏེ་མི་རྣམ་པའི་གསའ་ཡིས་ལུག་བསད་པའི་གནད་དོན་ཐད་ཀྱི་ལྟ་ཚུལ་དང་ཀུན་སློང་མངོན་པར་བཏོན་ཡོད་པ་དང། ལུག་ར་ནང་ལྷུང་བའི་གསའ་དེ་གསོད་དགོས་སམ་ཡང་ན་ཚེ་ཐར་ལ་གཏོང་དགོས། གནད་དོན་དེའི་ཐད་མི་མི་འདྲ་བ་རེ་རེར་གནས་ལུགས་དང་རྒྱུ་མཚན་བཤད་རྒྱུ་ཡོད་ནའང་གནད་དོན་དེས་འགལ་ཟླའི་སྣ་འདྲེན་འདྲ་བོ་ཞིག་ཆགས་ཡོད་པའི་སྐོར་བསྟན་ཡོད་ལ། ཉམས་འགྱུར་གྱི་ཆ་ནས་གངས་གཟིག་གིས་མུ་མཐུད་ནས་པད་མ་ཚེ་བརྟན་གྱི་ཐུན་མོང་མ་ཡིན་པའི་མཛེས་དཔྱོད་རིག་པའི་རྒྱུན་བཟུང་ཡོད་ལ་རྨི་ལམ་དང་འདྲ་ལ་སྙན་ངག་དང་ཡང་འདྲ། ཚོས་གཞི་གི་ཆ་ནས་དཀར་བོ་ནག་པོ་འདྲེས་མ་ཡིན་ཞིང་དངོས་ཡོད་དང་དངོས་ཡོད་ལས་བརྒལ་བ་གཉིས་བར་མཚམས་མེད་པར་གཞི་གཅིག་གི་སྟེང་སྦྲེལ་ཡོད་པ་རེད་ལ། དེ་མིན་གློག་བརྙན་གངས་གཟིག་ནི་བཟོ་ལས་ཆུ་ཚད་མཐོ་ཤོས CG ཡི་ལག་རྩལ་བཀོལ་པའི་བརྩམས་ཆོས་དེ་ཡང་ཡིན། གློག་བརྙན་གངས་གཟིག་བཟོ་སྐྲུན་བྱེད་ཡུལ་ནི་མདོ་སྨད་མགོ་ལོག་རྨ་སྟོད་ཀྱི་སྟོང་རི་མཚོ་ནག་གི་ཉེ་འདབས་ཡིན། གློག་བརྙན་གཟིགས་འབུལ་གྱི་རྗེས་སུ་ལྟད་མོ་བ་ཚོས་པད་མ་ཚེ་བརྟན་གྱི་གློག་བརྙན་འདིས་མི་དང་རང་བྱུང་མི་དང་སྤྱི་ཚོགས་མི་དང་མིའི་འབྲེལ་བའི་རིན་ཐང་ལ་བསམ་བློ་གཏོང་རྒྱུ་ཡོད་པ་ཞིག་བསྐྲུན་སོང་ཞེས་གདེང་འཇོག་བྱས་ཡོད་པ་རེད། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་དང་རྩོམ་པ་པོ་གྲགས་ཅན་པད་མ་ཚེ་བརྟན་ལགས་ཀྱིས་འདས་པའི་མི་ལོ་བཅོ་ལྔའི་ནང་སྔ་གཞུག་ཏུ་བོད་སྐད་གློག་བརྙན་ལྷིང་འཇགས་ཀྱི་མ་ཎི་རྡོ་འབུམ་དང་འཚོལ། ཁྱི་རྒན། གཡང་མདའ། ཐར་ལོ། ལག་དམར། དབུགས་ལྒང། གསའ། སང་ཕང་བཀྲ་བཅས་བཟོ་སྐྲུན་གནང་ཡོད། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་ལྔ་བའི་ཚེས་བརྒྱད་ཉིན་སྐུ་ཞབས་པད་མ་ཚེ་བརྟན་ལགས་སྙུང་གཞིའི་རྐྱེན་པས་བོད་ཀྱི་རྒྱལ་ས་ལྷ་ས་རུ་སྐུ་གཤེགས། དགུང་གྲངས་ལྔ་བཅུ་ང་བཞི་རེད། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་གཞུག་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱི། གཟའ་པ་སངས་ཉིན་ཨ་རིའི་ནེའུ་ཡོག་མངའ་སྡེའི་ཨེ་ཐི་ཀ་ས་གནས་སུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མཚན་གནས་རྗེས་གྲུབ་ཀྱི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་གསར་བ་ཞིག་དབུ་འབྱེད་གནང་ཡོད་པ་རེད། ཕྱི་ཚེས་བརྒྱད་ཉིན་ཨ་རིའི་ནེའུ་ཡོག་མངའ་སྡེའི་ཨེ་ཐི་ཀ་གྲོང་ཁྱེར་ནང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མཚན་གནས་རྗེས་གྲུབ་ཀྱི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་དབུ་འབྱེད་ཀྱི་མཛད་སྒོའི་ཐོག་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དྲྭ་བརྙན་བརྒྱུད་བཀའ་སློབ་གནང་བའི་ནང་དུ་ཨ་མི་རི་ཀར་ནང་ཆོས་འབྲེལ་ཕྱི་རྒྱལ་ཡོངས་ཀྱིས་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་པའི་རྣམ་པ་འདུག་ནང་ཆོས་ནི་འདོན་པ་འདོན་རྒྱུ་ཙམ་མིན་པར་ཐོས་བསམ་སྒོམ་གསུམ་གྱི་ཉམས་ལེན་གནང་རྒྱུ་གལ་ཆེན་པོ་ཡིན་པའི་བཀའ་སློབ་ཕེབས་ཡོད་པ་རེད།

ཏཱ་ལའི་བླ་མའི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་འདི་ཨི་ཏི་ཀ་ས་གནས་ཀྱི་སྐུ་བཅར་རྣམ་རྒྱལ་གྲྭ་ཚང་ནང་ཆོས་སློབ་གཉེར་ཁང་གིས་ཉིས་སྟོང་བཅུ་དྲུག་ལོར་གསར་བཞེངས་འཆར་འགོད་དང་རིམ་བཞིན་བཞེངས་སྐྲུན་ལེགས་གྲུབ་ཀྱིས་ཕྱི་ཚེས་བརྒྱད་ཉིན་དབུ་འབྱེད་གནང་ཡོད་པ་རེད། ཐོག་བརྩེགས་གཉིས་ཅན་དེའི་ནང་དུ་རྒྱལ་བ་སྐུ་ཕྲེང་བཅུ་བཞི་བ་ཆེན་མོའི་མཛད་འཕྲིན་སྐོར་གྱི་འགྲེམས་སྟོན་ཁང་ཞིག་དང་དཔེ་མཛོད་ཁང་ཞིག། མི་གྲངས་ཉིས་བརྒྱ་ལྷག་ཤོང་བའི་ཚོགས་ཁང་ཞིག་བཅས་ཡོད་པ་དང་མ་འོངས་པར་བསྟི་གནས་ཁང་དེའི་ནང་དུ་བོད་ཀྱི་ཆོས་དང་རིག་གཞུང་བཅས་གོང་འཕེལ་གཏོང་ཐུབ་པ་གནང་ཡུལ་ཞིག་དང་ལྷག་པར་དུ་གོང་ས་མཆོག་གི་དགོངས་བཞེད་ལྟར་ནང་པ་དང་ཚན་རིག་པའི་དབར་བགྲོ་གླེང་གནང་ཡུལ་དང་སེམས་དང་སྲོག་གི་ཚོགས་འདུ་ཚོགས་ཡུལ་དེ་བཞིན་ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་འཕེལ་གཏོང་རྒྱུ་བཅས་ཀྱི་ཆེད་བེད་སྤྱོད་གནང་རྒྱུ་ཡིན་པ་རེད། ལྟེ་གནས་ཁང་དབུ་འབྱེད་མཛད་སྒོའི་ཐོག་ཀུན་བདེ་གླིང་རིན་པོ་ཆེ་དང་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་སྒྲུབ་ལགས་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲུང་ཆེ་བློ་བཟང་སྦྱིན་པ་ལགས་བཀའ་ཟུར་བློ་བཟང་སྙན་གྲགས་ལགས་བཅས་ཕེབས་ཡོད་པ་མ་ཟད་ལྟེ་གནས་ཁང་གསར་བཞེངས་ཐོག་དཔལ་འབྱོར་རོགས་རམ་གནང་མཁན་ཨ་རིའི་སྦྱིན་བདག་རྣམས་ཡང་གདན་འདྲེན་བྱས་ཡོད་སྐད། འདི་ནི་ནུབ་ཕྱོགས་ཡུལ་གྲུ་ཁག་ནང་དུ་གོང་ས་མཆོག་གི་མཚན་གནས་རྗེས་འབྲེལ་གྱི་ལྟེ་གནས་ཁང་བཞེངས་སྐྲུན་བྱས་པ་ཐོག་མ་དེ་ཡིན་པ་རེད། རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་གིས་རྒྱ་ནག་གཞུང་གིས་བོད་ཀྱི་ཡར་ཀླུང་གཙང་པོའི་ཐོག་ཆུ་མཛོད་ཆེན་པོ་ཞིག་གསར་རྒྱག་གི་ལས་གཞི་ལ་གདོང་ལེན་དང་ཁ་གཏད་བྱེད་ཕྱིར་རྒྱ་གར་དབུས་གཞུང་གིས་ཀྱང་མངའ་སྡེ་དེའི་ནང་དུ་འཇུག་པའི་ཡར་ཀླུང་གཙང་པོའི་ཆུ་སྨད་སི་ཨང་ཐོག་ཆུ་རགས་རྒྱག་དགོས་པའི་གྲོས་འཆར་འདོན་གནང་ཡོད་པའི་སྐོར་རེས་གཟའ་ལྷག་པའི་ཉིན་མངའ་སྡེའི་གྲོས་ཚོགས་སུ་གསུངས་པ་འཁོད། དེ་ཡང The Times of India'འམ་རྒྱ་གར་དུས་བབ་ཅེས་པའི་ལས་གནས་ཚུལ་ལ་གཞིགས་ན་ཨ་རུ་ནཱ་ཅལ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་ལོམ་བོ་ཐ་ཡེང་ལགས་ཀྱིས་གོང་ཞུས་གནད་དོན་ཐོག་བཀའ་བསྡུར་གནང་རྒྱུའི་དབུ་འཛུགས་གནང་ཡོད་པ་དང་སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་གིས་རྒྱ་ནག་གཞུང་གིས་ལོ་ལྔ་ཅན་གྱི་འཆར་འགོད་ཐེངས་བཅུ་བཞི་བའི་ནང་དུ་ཨ་རུ་ན་ཅལ་མངའ་སྡེའི་ནང་འཇུག་པའི་སི་ཨང་ཆུ་བོའི་སྟོད་རྒྱུད་ཡར་ཀླུང་གཙང་པོ་དུ་གློག་ཤུགས་མེ་ག་བྷ་ཏ་དྲུག་ཁྲི་འདོན་ཐུབ་པའི་ཆུ་ཤུགས་གློག་ཁང་གསར་བ་ཞིག་རྒྱག་རྒྱུའི་ཐག་གཅོད་བྱས་ཡོད་པའི་སྐོར་མངའ་སྡེའི་གྲོས་ཚོགས་ཐོག་གསུང་བཤད་གནང་བ་མ་ཟད་རྒྱ་ནག་གིས་ཡར་ཀླུང་གཙང་པོའི་ཆུ་སྟོད་ལ་ཆུ་མཛོད་ཆེན་པོ་ཞིག་གསར་རྒྱག་བྱེད་འཆར་དེས་མ་འོངས་པར་རྒྱུག་ཆུ་དེའི་ཆུ་གཤམ་ལ་གནས་པའི་རྒྱ་གར་དང་སྦན་གྷ་ལ་སྡེ་ཤི་སོགས་རྒྱལ་ཁབ་ཁག་ལ་གནོད་སྐྱོན་ཚབས་ཆེ་གཏོང་སྲིད་པར་ཐུགས་འཚབ་ཆེན་པོ་ཡོད་པའི་དགོངས་ཚུལ་བཏོན་ཡོད་པ་མ་ཟད་གནད་དོན་དེའི་སྐོར་རྒྱ་གར་དབུས་གཞུང་གི་ལྷན་དུ་གྲོས་མོལ་རིམ་པ་མང་བོ་གནང་ཡོད་པ་དང་རྒྱ་ནག་གིས་རྒྱ་གར་ལ་ཉེན་ཁ་བཟོ་བཞིན་པ་དེའི་སྐོར་སྦུ་ར་ཧ་མ་སྦུ་ད་ར་འམ་ཡར་ཀླུང་གཙང་པོའི་འགན་འཛིན་ཚོའི་ལྷན་དུ་ཡང་བཀའ་བསྡུར་གནང་ཡོད་པ་རེད། སང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བཙན་ཤེད་ཀྱིས་གང་ཟག་བོར་བརླག་ལ་འགོད་པའི་ལས་དོན་ཚོགས་ཆུང་གིས་རྒྱ་ནག་གཞུང་ལ་འབོད་སྐུལ་བྱས་ཏེ་བོར་བརླག་ཕྱིན་པའི་བོད་མི་བཅུ་དྲུག་གི་གནས་སྟངས་གསལ་ཁ་འདོན་དགོས་པའི་འབོད་སྐུལ་བྱས་པའི་ཁྲོད་ཀྱི་བོད་མི་ཚོའི་གནས་བབ་ཐད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བློ་འཚབ་ཆེན་པོ་གནང་གི་ཡོད་པ་དང་འབྲེལ་བའི་ཐད་ལྕགས་མོ་མཚོས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང།

ད་ལྟ་བོར་བརླག་ཟེར་བར་གྱུར་བའི་བོད་མི་བཅུ་དྲུག་གི་གནས་སྟངས་གསལ་ཁ་འདོན་དགོས་པའི་འབོད་སྐུལ་བྱས་ཡོད་པ་ལྟར། ཕྱི་ཟླ་དགུ་བའི་ཚེས་དྲུག་ཉིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསལ་བསྒྲགས་སྤེལ་ཏེ། བོད་མི་དེ་དག་ནི་ཆབ་སྲིད་ཀྱི་རྐྱེན་གྱིས་བཙོན་འཇུག་དང་ས་གནས་གསལ་ཁ་མེད་པར་འཁྲིད་ཡོད་པ་གསལ་བོ་ཡིན་ཕྱིན། གོང་ཞུས་རྒྱལ་ཚོགས་ཀྱི་ལས་དོན་ཚོགས་ཆུང་ནས་མི་འགྱངས་བར་འཚོགས་འཆར་ཡོད་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་འགན་འཛིན་ལྷན་ཚོགས་ཐོག་རྒྱ་ནག་གཞུང་གིས་དེའི་སྐོར་གྱི་གསལ་བཤད་སྙན་ཞུ་ཕུལ་བར་འབོད་སྐུལ་བྱས་ཤིང། བོད་ནང། བོད་མི་ཡང་ཡང་བཙན་ཤེད་ཀྱིས་བོར་བརླག་གཏོང་བའི་གནད་དོན་དེ་ནི་བློ་འཚབ་སྐྱེ་གཞི་ཞིག་དང། བཙན་ཁྲིད་བྱས་པའི་བོད་མི་རྣམས་ལ་རྒྱུན་དུ་མནར་གཅོད་སྡུག་སྦྱོང་དྲག་པོ་གཏོང་བཞིན་པ་དང་ཁོང་ཚོའི་ནང་མི་ཚོས་བོད་མི་དེ་དག་ལ་ཉེས་འཛུགས་ག་རེ་བྱས་པ་དང་ཁྲིམས་ཐོག་ནས་རྒྱབ་རོགས་བྱེད་ཀྱིན་ཡོད་མེད་ཡང་ན་དགོས་ངེས་དུས་སུ་སྨན་བཅོས་གནང་ཡོད་མེད་སོགས་གང་ཡང་ཤེས་རྟོགས་བྱེད་ཐུབ་ཀྱི་མེད་པས།

Tibetans with the Chinese Government's ཆེད་མཁས་པ་མི་སྣ་ལྔ་ལས་གྲུབ་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་བཙན་ཤེད་ཀྱིས་གང་ཟག་བོར་བརླག་ལ་རྒོལ་བའི་ཚོགས་ཆུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ནང་འཚོགས་པའི་ཚོགས་ཐེངས་བརྒྱ་ཉི་ཤུ་རྩ་དགུ་གི་སྟེང་དུ་བོད་མི་རྡོ་སྐྱབས་དང་རྒྱལ་མཚན་བློ་ཚེ་གསལ་གྲགས་སྟོབས་དགའ་ཤེས་རབ་རྡོ་རྗེ་བསྟན་འཛིན་ཉི་མ་དབང་ཆེན་ཉི་མ་གཡུ་སྒྲོན་པད་མ་རིན་ཆེན་གངས་སྐྱེས་སྒྲུབ་པ་སྐྱབས་གངས་བུ་ཡུ་བྲུམ་བསམ་གྲུབ

ཅིག་དེ་རེད་ཞིག་རེ་རེ་བསམ་གི་འདུག་པ་ད་མི་བཅུ་དྲུག་གི་ད་ཚད་ཀྱི་ཡོད་མ་རེད་པ་ད་རྒྱ་ནག་གཞུང་ལ་ག་ཚོད་དྲིས་བསྡད་པས་ན་ཁོ་དྲང་པོ་ཅིག་རྩ་བ་ཉིད་ནས་བཤད་ཡོད་མ་རེད་པ་ཅིག་དེ་རེད་བསམ་གི་འདུག། བོད་ནང་བཙོན་འཇུག་དང་གར་སོང་ཆ་མེད་གྱུར་བའི་བོད་མི་གྲངས་འབོར་རྒྱ་ནག་གཞུང་གིས་དྲང་པོ་བཤད་ཀྱི་མེད་པར་སྦས་གསང་བྱེད་བཞིན་པ་དང་བོར་བརླག་ཕྱིན་པའི་མི་གྲངས་དེ་བཅུ་དྲུག་གིས་ཚད་གི་མ་རེད་ཅེས་ཁོང་གིས་ཤེས་རྟོགས་བྱུང་བའི་གནས་སྟངས་ཁག་ཅིག་མུ་མཐུད་དུ་གསུངས་བྱུང། ད་གར་སོང་ཆ་མེད་གྱུར་བའི་མི་ད་དཔེར་ན་ང་ཚོ་དཔེ་བཞག་བཞག་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་རེད་ད་ག་ནང་བཞིན་བྱ་བྲལ་རིན་པོ་ཆེ་རེད་པ་ད་དེའི་སྔོན་ལ་ཆ་བཞག་གི་ན་ཉིས་སྟོང་བརྒྱད་གོང་དུ་བ་ཆ་བཞག་ན་དེ་ནང་བཞིན་ད་ཉིས་སྟོང་བརྒྱད་ནས་ཚུལ་མཐུན་ད་ཙིག་བྱ་བ་བྱེད་ན་དཔེར་ན་ད་ད་ད་གར་སོང་ཆ་མེད་ཉེ་ཧ་གོ་བ་བྱས་པས་ན་ཚེ་ཡིན་ཁ་ཐུག་ཞུ་ཡ་ལ་འབྲས་སྤུངས་དགོན་པའི་སྐབས་དེ་དུས་ཉིས་སྟོང་བརྒྱད་སྐབས་དུ་དུ་བ་དགེ་སྐོས་ཡིན་བསྡད་པ་འཇམ་དཔལ་དབང་ཕྱུག་རེད་ད་ག་ན་ཤི།

སྐབས་ཐོག་འདྲི་རྩད་བྱེད་པ་གནད་འགག་ཆེན་པོ་རེད་འདིས་རྒྱ་ནག་དམར་ཤོག་གཞུང་གིས་བོད་ནང་གདུག་རྩུབ་ཀྱི་སྲིད་བྱུས་སྤེལ་བཞིན་པའི་ཐད་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་དོ་སྣང་བྱེད་བཞིན་པ་མཚོན་པ་དང་ང་ཚོས་མི་རིང་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པའི་ནང་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དཔྱད་ཞིབ་སྐབས་སུ་གནད་དོན་འདི་དག་གླེང་སློང་བྱེད་རྩིས་ཡོད་པ་སོགས་གསུངས་སོང། དེ་མིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྤེལ་བའི་གནས་ཚུལ་ནང་དུ་གོང་ཞུས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་དོན་ཚོགས་ཆུང་གིས་སྤེལ་བའི་སྙན་ཐོའི་ནང་བཀོད་པའི་བོད་མི་བཅུ་དྲུག་གི་མིང་འདོན་བྱས་པའི་ཁྲོད་ཀྱི་བོད་མི་ཚེ་རིང་སྒྲོལ་མར་མཚོན་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཞི་བའི་ཚེས་གཉིས་ཉིན་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ཏེ་ལོ་བརྒྱ་ཐམ་པ་འཁོར་བའི་རྟེན་འབྲེལ་དུས་སྟོན་ཟེར་བའི་སྐབས་སུ་མི་མང་འདུ་འཛོམས་ཐོག་ངོ་རྒོལ་བྱས་པར་བརྟེན་ནས་རྒྱ་ནག་གཞུང་གིས་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཞེས་འབོད་པའི་ས་ཁུལ་དུ་འཛིན་བཟུང་བྱས་པ་དང་ཡང་གནས་ཚུལ་ཡོང་ཁུངས་བརྒྱུད་ཤེས་རྟོགས་བྱུང་བ་ལྟར་ན་དང་ཐོག་རྒྱ་ནག་གཞུང་གིས་ཚེ་རིང་སྒྲོལ་མ་ལགས་ས་གནས་གསལ་ཁ་མེད་པ་ཞིག་ཏུ་ཕྱི་ལ་འབྲེལ་བ་བཅད་པའི་ཐོག་ནས་ལོ་གཅིག་དང་ཟླ་ལྔ་ལྷག་ལ་འཛིན་བཟུང་བཀག་ཉར་བྱས་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་རྒྱལ་ཁབ་ཁ་བྲལ་ལ་ངན་སྐུལ་བྱས་ཚུལ་གྱི་ཉེས་མིང་བཏགས་ཏེ

རྒྱ་ནག་ཕྱི་འབྲེལ་ལྷན་ཁང་དང་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་གསར་འགོད་འབྲེལ་མཐུད་པར་འབྲེལ་བ་བྱས་པར་ད་བར་ལན་འདེབས་གང་ཡང་བྱས་མེད་པ་རེད། གང་ལྟར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་ལས་དོན་ཚོགས་ཆུང་གིས་གོང་བཤད་བོད་མི་བཅུ་དྲུག་གི་མིང་ཐོ་གསལ་འདོན་ཐེ་བའི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་རྒྱ་ནག་གཞུང་ལ་འདྲི་རྩད་དང་འབོད་སྐུལ། དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་ཁྲོད་རྒྱ་ནག་གཞུང་གིས

ཁིའུ་བ་བཅས་ཀྱི་སྐུ་ཚབ་ཡིན་འདུག་དེའི་ཐད་ལ་བཞུགས་སྒར་རྡ་རམ་ས་ལར་ཡོད་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་ཐེངས་འདིའི་སྐུ་ཚབ་རྣམས་ནི་རྒྱལ་ཁབ་ལྔ་ལས་གྲུབ་ཡོད་པ་དེ་དག་ནི་དབང་ཆ་གཅིག་སྡུད་རིང་ལུགས་ཀྱི་འོག་ཡོད་པའི་རྒྱལ་ཁབ་ཁག་ཅིག་ཡིན་པ་དང་རྒྱལ་ཁབ་དེ་དག་གི་དཔལ་འབྱོར་གནས་སྟངས་ཞན་པོ་ཡོད་པས་རྒྱ་ནག་དང་བསྟུན་དགོས་པ་ཆགས་ཀྱི་ཡོད་དེ་རྒྱ་ནག་གཞུང་གིས། གོང་བཤད་སྐུ་ཚབ་རྣམས་བོད་ནང་མགྲོན་འབོད་བྱས་པ་ནི་གཙོ་བོ་མི་རིང་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པའི་ནང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་དང་འབྲེལ་བའི་ཉན་ཞིབ་ལ་དམིགས་ཏེ་མགྲོན་འབོད་བྱས་པ་ཞིག་དང། རྒྱལ་སྤྱིའི་སྟེང་བོད་ནང་འགྲོ་བ་མིའི་ཐོབ་ཐང་ཡོད་པའི་སྐོར་ཁྱབ་བསྒྲགས་ཆེད་འཁྲབ་སྟོན་ཞིག་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུང་གི་འདུག། ཐ་ན་ཉེ་བའི་ཆ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་སྙན་སྒྲོན་པ་མང་པོ་ཅིག་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་འགྲོ་སྐྱོད་ཀྱི་ཚབས་ཆེན་པོའི་ངང་ལ་རྡོག་རོལ་འགྲོ་བའི་ཁྱབ་བསྒྲགས་མང་པོ་ཞེ་པོ་ཅིག་འདུག་སེ་སྤེལ་ཡོད་རེད་དམིགས་བསལ་གྱིས་སྤྱི་ཟླ་དྲུག་པ་ནང་སྤེལ་ཡོད་རེད་སྤྱི་ཟླ་བརྒྱད་པ་ནང་སྤེལ་ཡོད་རེད་ད་ག་ནང་བཞིན་སྤྱི་ཟླ་གཉིས་པའི་ནང་མང་པོ་ཞེ་པོ་ཅིག་འདུག་སེ་སྤེལ་ཡོད་འདུག་ད་འདིའི་གི་སྐབས་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྐབས་ལ་ད་རྒྱ་ནག་གཞུང་གི་དམ་བསྒྲགས་ལ་ད་ག་ལ་དོ་སྣང་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་དུས་དེའི་ལ་ཁོ་རང་ཚོས་ཀྱི་ད་ཅིག་ཐབས་ཇུས་ཀྱི་སེམས་བྱས་ཨ་ནི། ད་ལྟ་རྒྱལ་ཁབ་ལྔ་གི་འདུག་སེ་སྐུ་ཚབ་ཅིག་ཕར་བོད་རང་སྐྱོང་ལྗོངས་ལ་ཕར་གདན་འདྲེན་ཞུ་བྱས་ཨ་ནི་དགོན་སྡེ་ཁག་ལ་ཁྲིད་ཡ་དང་ད་ག་ནང་བཞིན་བསླབ་གྲྭ་གཏན་འཇགས་ཀྱི་བསླབ་གྲྭ་ཁག་ལ་ཁྲིད་ཡ་ད། ཨ་ནི་བོད་པ་དེ་ཚོ་ད། རྒྱ་ནག་གཞུང་གི་ཡར་རྒྱས་འཛུགས་སྐྲུན་གྱི་འོག་ལ་སྐྱིད་པོ་བྱས་ནས་ད་དགའ་བོ་བྱས་ནས་བསྡད་བསྡད་པ་དེ་འདྲའི་གི་རྣམ་པ་ཅིག་ད་ཁོ་ཚོའི་རྒྱལ་ཁབ་ལྔ་གི་སྐུ་ཚབ་ཁོ་རང་ཚོ་བརྒྱུད་ནས་ད་འདུག་སེ་ཁྱབ་བསྒྲགས་སྤེལ་ཡ་གི་ཨ་ཐབས་ཇུས་འདུག་སེ་འདུག་སེ་ལས་འགུལ་སྤེལ་ཏེ་སྤེལ་ཡ་དེ་ང་ཚོས་ཀྱི་ད་དེ་ཨ་ཁ་ལ་བ་ར་རྒྱ་ནག་གཞུང་གི་དཀྲོག་གཏམ་རང་གི་ད་ང་ཚོའི་ཀྱི་ལྟ་སྐོར་ཅིག་ཡིན་པ་དེ་རེད་བསམ་གྱི་འདུག་ལགས། གཞི་རྩའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་ལོ་བཞི་དང་ཕྱེད་ཀའི་རྗེས་སུ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཉན་ཞིབ་གནང་གི་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་རྒྱ་ནག་དང་འབྲེལ་བའི་བསྐྱར་ཞིབ་ཀྱི་ཉན་ཞིབ་སྐབས་སུ་རྒྱ་ནག་གི་སྐུ་ཚབ་ལིས་ནས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་བྱས་ཚུལ་དང་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་རྒྱ་ནག་དང་འབྲེལ་བའི་གྲོས་ཆོད་གཉིས་ལྔ་གཉིས་བཞག་པའི་ཁོངས་ནས་གྲོས་ཆོད་གཉིས་ཐིག་བཞི་ལག་བསྟར་བྱས་ཡོད་ཚུལ་སོགས་བརྗོད་ཡོད་པ་རེད། གོ་རྒྱུ་ལ་རྒྱལ་ཚོགས་ཀྱི་རྒྱལ་ཁབ་ཁག་ཅིག་གི་སྐུ་ཚབ་དེ་ཚོས་ཉེ་སྔོན་གྱི་ཕྱི་ཟླ་བརྒྱད་པའི་ནང་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལ་དང་གཙུག་ལག་ཁང་སེ་ར་དགོན་པ་སོགས་ལ་ལྟ་སྐོར་བྱས་ཁིའུ་བ་ནས་ཡིན་པའི་སྐུ་ཚབ་རོ་མན་ལགས་ཀྱིས། X། སྟེ་དེ་སྔའི Twitter ཞེས་འབོད་པའི་སྤྱི་ཚོགས་དྲ་རྒྱའི་སྟེང་དུ། ང་ཚོ་དེ་རིང་ལྷ་སའི་ཇོ་ཁང་དུ་ལྟ་སྐོར་ལ་ཕྱིན་པ་ཡིན་རྗེས་འཇུག་པ་ཚོས་རང་གི་ཆོས་ཉམས་ལེན་བྱེད་བཞིན་པ་ནི་ཧ་ལས་དགོས་པ་ཞིག་རེད་ཅེས་དང།

རྒྱལ་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཀྱི་སྐུ་ཚབ་ལ་སོགས་པ་རྒྱ་ནག་ནང་དངོས་ཡོད་གནས་ཚུལ་ཤེས་རྟོགས་ཆེད་དུ་མགྲོན་འབོད་ཞུས་པ་ཡིན་པ་བརྗོད་ཡོད། དེའི་ཐད་དབུ་མའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་སྔ་ཕྱི་རིམ་པར་རྒྱལ་ཚོགས་ཀྱི་སྐུ་ཚབ་དང་རྒྱལ་སྤྱིའི་གསར་འགོད་པ་རྣམས་རང་དབང་ལྡན་པའི་ཐོག་ནས་བོད་ནང་གཟིགས་ཞིབ་ལ་ཕེབས་རྒྱུའི་འབོད་སྐུལ་ཞུ་བཞིན་ཡོད་པ་ལྟར། སྐུ་ཚབ་རྣམ་པ་བོད་ནང་ཕེབས་སྐབས་རྒྱ་ནག་གཞུང་གི་གོ་སྒྲིག་འོག་ཕྱིན་པ་ཡིན་ན

རྒྱ་ནག་གི་ཉམས་ཞིབ་དང་འབྲེལ་བའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ཨ་ནེ་གཟིགས་ཞིབ་བྱས་ཡ་དང་དེའི་གི་ཐོག་ལ་ལྟ་ཞིབ་བྱས་གི་གནས་ཚུལ་ཆ་རྒྱུས་ཡོད་དུས་ཙམ་པ་ལ་དེའི་ཐོག་ནས་ཨ་ནེ་རྒྱ་ནག་གཞུང་ནས་མཉམ་འབྲེལ་རྒྱལ་ཚོགས་གི་ཚོགས་མི་རྣམས་ལ་ཁ་བཀག་ཡ་དང་བོད་དོན་དང་འབྲེལ་བའི་ཐོག་གནས་ཚུལ་མ་གླེང་ཡ་གི་དོན་དག་ལ་ཨ་ནེ་ད་རེས་དེའི་སྐུ་ཚབ་ཕར་གདན་འདྲེན་ཞུ་ཡ་དེ་ཚོ་ཡོང་སྲིད་པ་ཞིག་རེད་དེ་ཡིན་དུས་ཙམ་པ་ད་རེས་དེའི་ཐོག་ནས་བོད་ནང་གི་དངོས་ཡོད་གནས་སྟངས་དེ་ད་ཕལ་ཆེར་ཕལ་ཆེར་རྒྱ་ནག་གཞུང་གི་གོ་སྒྲིག་འོག་ལ་དེའི་ཕར་ཚུར་གཟིགས་སྐོར་ཕེབས་དུས་ཙམ་པ་ལ་ཤེས་ཀྱི་མེད་པའི་གི་གནས་སྟངས་ཤིག་ཕལ་ཆེར་ཆགས་སྲིད་པ་ཞིག་རེད་ཅེས་དེ་དོགས་པ་རེད། དེ་མིན་ཉེ་སྔོན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཁབ་ཁག་ཅིག་གི་སྐུ་ཚབ་རྣམ་པར་མགྲོན་ཤོག་ཕུལ་བའི་ནང་དུ་ཐི་པེ་ཁྲི་ཞེས་བོད་དེ་དབྱིན་ཇིའི་ནང་ནས་འབྲི་གི་ཡོད་པ་དེ་རྒྱ་ནག་གཞུང་གིས་བཀོལ་སྤྱོད་བྱེད་བཞིན་པའི་རྒྱ་ཡིག་གི་ཕིན་ཡིན་ནང་ཤི་ཙང་ཞེས་བཀོད་ཡོད་པ་རེད།

བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང་ད་བདེ་མོ་བྱོས།